ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝཱ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉེར་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་དྲུག་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་མི་མང་གི་སྤྱི་འཐུས་ཁག་སོ་སོས་རྒྱ་གར་གྱི་མཐོ་རིམ་མི་སྣ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་ཡོང་བར་ཞུ་སྐུལ་གནང་བཞིན་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ནང་སུའེ་ཌེན་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས་སུའེ་ཌེན་གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་གསུམ་བཏོན་ཡོད་པའི་སྐོར་དང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་ཁག་སོ་སོས་རྒྱ་གར་གྱི་མཐོ་རིམ་མི་སྣ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་ཡོང་བར་ཞུ་སྐུལ་གནང་བཞིན་ཡོད་པ་རེད་ད། ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་གཟའ་ཟླ་བའི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་དབུ་འཛུགས་གནང་སྟེ་ལྡི་ལི་ས་གནས་ཀྱི་གྲོས་ཚོགས་ཀྱི་ཚོགས་གཙོ་དང་འཐུས་མི། སྲིད་དོན་ཚོགས་པ་ཆེ་ཁག་གི་མི་སྣ་དང་བཅས་མཇལ་འཕྲད་གནང་སྟེ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་གདའ། དེ་བཞིན་རྒྱ་གར་གྱི་བྷི་ཇེ་པི་སྲིད་དོན་རྒྱལ་ཡོངས་སྤྱི་ཁྱབ་དྲུང་ཆེ་དང་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་ཟུར་པ་དུ་ཤན་གོ་ཏམ། དེ་ནས་རྒྱ་གར་ཀོང་རེ་སྲིད་དོན་ཚོགས་པའི་སློབ་སྟོན་པ་གུར་དིབ་སིང་སཱ་པཱལ། ལ་དང། ལྡི་ལི་ས་གནས་གྲོས་ཚོགས་ཀྱི་ཚོགས་གཙོ་རམ་ནི་བཱས་གྷོལ་བཅས་ཉིན་དེ་ལ་རིམ་པས་རྒྱ་གར་གཞུང་གི་མི་སྣ་ཁག་དང་མཇལ་འཕྲད་གནང་སྟེ་བོད་དོན་ཞུ་སྐུལ་གནང་ཡོད་པ་རེད་ད། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལ་གཞིགས་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་དེ་ཡང་བོད་མི་མང་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་བཅས་ལས་གྲུབ་པ་ཞིག་ཡིན་པ་རེད་ད། ཡང་གནས་ཚུལ་གཞན་ཞིག་ལ་ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་སྟེ་གཟའ་ཉི་མའི་ཉིན་གྱི་སྔ་དྲོ་བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་རྣམ་གཉིས་ནས་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་དུ་ཀར་ནཱ་ཀྲ་ཀ་མངའ་སྡེའི་སྲིད་སྐྱོང

མཐུན་སྦྱོར་རོགས་རམ་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་གནང་ཡོད་པ་རེད་ད། ཡང་ཐེ་ཝན་ནང་རྒྱ་ནག་དང་འབྲེལ་བའི་ཉམས་ཞིབ་པའི་ཚོགས་འདུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་གི་སྟེང་གི་རྒྱ་ནག་ཟེར་བའི་སྟེང་ལ་བོད་རིགས་ཉམས་ཞིབ་པ་བཞི་མཉམ་ཞུགས་ཀྱིས་བོད་དོན་སྐོར་གཏམ་བཤད་གནང་གདའ། རྒྱལ་སྤྱིའི་ཁྲོད་རྒྱ་ནག་གི་རྒྱལ་གཅེས་རིང་ལུགས་དང་དབང་ཆ་གཅིག་སྡུད་ཀྱི་ལམ་ལུགས་ལ་ཆབ་སྲིད་ཀྱི་ཉམས་ཞིབ་པ་མང་པོ་ཞིག་ནས་སེམས་འཚབ་བྱ་ཡུལ་དུ་གྱུར་ཡོད་པ་དང་དམངས་གཙོ་དོན་གཉེར་བ་མང་པོ་ཞིག་ནས་ཀྱང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་ལ་ངོ་རྒོལ་གྱི་ལས་འགུལ་རྣམ་པ་འདྲ་མིན་གྱི་སྒོ་ནས་སྤེལ་བཞིན་ཡོད་པ་རེད། རྒྱ་ནག་དང་འབྲེལ་བའི་ཉམས་ཞིབ་བསྟི་གནས་ཁང་མང་དག་ཅིག་ནས་རྒྱུན་དུ་རྒྱ་ནག་གི་ཆབ་སྲིད་སྐོར་བགྲོ་གླེང་དང་ཚོགས་འདུ་ཁག་ཚོགས་བཞིན་ཡོད་པ་ལྟར། ད་རེས་སྤྱི་ཚེས་ལྔ་ནས་བདུན་བར་ཐའེ་ཝན་ནང་རྟེན་གཞི་བྱས་པའི། Double Think Lab། ཉམས་ཞིབ་ལྟེ་གནས་ཁང་ནས China in the World Twenty Twenty Threeའམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་སྟེང་གི་རྒྱ་ནག་ཟེར་བའི་བརྗོད་གཞིའི་ཐོག་ཉམས་ཞིབ་པ་སུམ་བརྒྱ་ལྷག་སྐོང་ཚོགས་ཀྱིས་གཏམ་བཤད་དང་བགྲོ་གླེང་གནང་ཡོད་པའི་ཁོངས་སུ། བོད་པའི་ཉམས་ཞིབ་པ་བཞི་མཉམ་ཞུགས་གནང་ཡོད་པ་དང། འབུམ་རམས་པ་ཨ་ཕ་ལྷ་མོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་སྲོལ་རྒྱུན་དང་དེང་དུས་འཕྲུལ་རིག་བེད་སྤྱོད་བྱས་ཏེ་བོད་མི་རྣམས་ལ་དངོས་ཤུགས་བརྒྱུད་གསུམ་ནས་དམ་བསྒྲགས་ཇི་ལྟར་བྱེད་བཞིན་ཡོད་པའི་སྐོར་གཏམ་བཤད་གནང་ཡོད་པ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ། སྲོལ་རྒྱུན་གྱི་ཐོག་ནས་ད་སྐད་དང་ཨ་ནི་གཅིག་ང་ཚོའི་རྒྱལ་རབས་ལོ་རྒྱུས་ནས་རེད་ཆོས་རེད་དེའི་རྒྱུད་ལ།

ཐའེ་ཝན་ནང་རྟེན་གཞི་བྱས་པའི། Double Think Lab། ཟེར་བའི་ཉམས་ཞིབ་བསྟི་གནས་ཁང་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ལ་གསར་འཛུགས་གནང་བ་ཞིག་ཡིན་པ་དང་ཉམས་ཞིབ་ཁང་དེའི་ཉམས་ཞིབ་ཀྱི་དམིགས་ཡུལ་གཙོ་བོ་ནི་འཁྲུག་ཆ་ཆེ་བའི་སྤྱི་ཚོགས་དྲ་རྒྱའི་དུས་སྐབས་འདི་ལ་དྲ་རྒྱའི་བདེ་འཇགས་བརྒྱུད་དམངས་གཙོའི་གོ་རྟོགས་ཁྱབ་སྤེལ་གཏོང་རྒྱུ་དེ་ཆགས་བཞིན་ཡོད་པ་རེད། ཐེངས་འདིའི་ཚོགས་འདུའི་སྟེང་ཉམས་ཞིབ་པ་སུམ་བརྒྱ་ལྷག་མགྲོན་འབོད་ཀྱིས། གཏམ་བཤད་ཀྱི་སྡེ་ཚན་ཁག་དགུ་བཅུ་ཙམ་ལ་བགོས་ཡོད་པ་རེད་ད། གཞན་ཡང་ཉམས་ཞིབ་པའི་འདུ་འཛོམས་ཀྱི་ཚོགས་འདུའི་དབུ་འབྱེད་ཀྱི་མཛད་སྒོ་ལ་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས་ཇོ་སི་ཝུའུ་ལགས་ཆེད་ཕེབས་ཀྱིས་གཏམ་བཤད་གནང་སྐབས།
ད་ལོ་ཐའེ་ཝན་ནང་སྲིད་འཛིན་གྱི་འོས་བསྡུ་འགྲོ་བཞིན་པའི་སྐབས་སུ་རྒྱ་ནག་གཞུང་གིས་ང་ཚོའི་འོས་བསྡུའི་བརྒྱུད་རིམ་ནང་ཐེ་ཇུས་ཆེན་པོ་བྱེད་བཞིན་ཡོད་པ་དང་ང་ཚོས་ཐའེ་ཝན་གྱི་དམངས་གཙོའི་འཕེལ་རིམ་ལ་དགའ་བསུ་ཞུ་བཞིན་ཡོད་ནའང་ང་ཚོའི་མདུན་ཕྱོགས་སུ་རྒྱ་ནག་གི་རྒྱལ་གཅེས་རིང་ལུགས་དང་དབང་ཆ་གཅིག་སྡུད་རིང་ལུགས་ཀྱི་ལམ་ལུགས་དེ་ཁ་གཏད་དུ་ཐོན་ཡོད་པ་དང་ང་ཚོས་དུས་རྒྱུན་དུ་རྒྱ་ནག་གི་རྩུབ་སྤྱོད་དེ་རིགས་ལ་གདོང་ལེན་བྱེད་བཞིན་ཡོད་པ་དང། ཐའེ་ཝན་ནི་རྒྱ་ནག་གཞུང་གིས་འཇིགས་སྐུལ་བྱ་ཡུལ་ཙམ་མིན་པ། དམག་གི་འཇིགས་སྐུལ་བྱ་ཡུལ་དེ་ཆགས་ཡོད་ཅེས་གསུངས་གདའ། ཐེངས་འདིའི་ཉམས་ཞིབ་ཀྱི་ཚོགས་འདུའི་སྟེང་བོད་རིགས་ཉམས་ཞིབ་པ་གསུམ་ནི་འབུམ་རམས་པ་འཇིགས་མེད་ཡེ་ཤེས་ལགས་དང་འབུམ་རམས་པ་བློ་བཟང་དབྱངས་མཚོ་ཉམས་ཞིབ་པ་སྒྲོལ་མ་ཚེ་རིང་བཅས་ཡིན་པ་རེད། དེ་ཡང་བོད་རིགས་ཉམས་ཞིབ་པ་རྣམས་ཀྱི་གཏམ་བཤད་སྐབས་ཚོགས་ཁང་ཁེངས་ནས་ཚོགས་བཅར་བ་ཁག་ཞིག་ཡར་ལངས་ནས་ཉན་དགོས་བྱུང་བ་དང་ཚོགས་བཅར་བས་དོ་སྣང་ཆེན་པོས་བསམ་ཚུལ་བརྗེ་ལེན

སུའུ་ཏན་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པས། སུའུ་ཏན་གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་གསུམ་བཏོན་ཡོད་པ་དང་འབྲེལ་དབྱིན་ཇི་ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་འགྲེལ་བརྗོད་གནང་བའི་སྐོར་ཨ་ཀྲོག་གིས་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས། ད་རེས་སུའུ་ཏན་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་གིས་སུའུ་ཏན་གྲོས་ཚོགས་ཀྱི་ནང་དུ་བོད་དོན་དང་འབྲེལ་བའི་གྲོས་འཆར་གསུམ་བཏོན་ཡོད་པའི་ནང་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་ཡང་སྲིད་ཀྱི་གནད་དོན་དང།

བོད་དོན་ཐོག་ལ་དམིགས་བསལ་གྱི་ཨ་ཐ་ན་ཨ་རི་ཡི་དམིགས་བསལ་སྐུ་ཚབ་ཡོད་པ་ནང་བཞིན་གཅིག་ཡོ་རོབ་མཐུན་ཚོགས་ཀྱི་གཏན་འཇགས་དེ་འདྲ་ཞིག་གང་ལེགས་དེ་འདྲ་ཞིག་ཡོང་ཐབས་ལ་ནི་རྒྱབ་སྐྱོར་གནང་དགོས་འདུག་ཞེས་ནས་གྲོས་ཆོད་ཀྱི་དོན་ཚན་དེ་ཚོ་དེ་ག་དེ་རེད་ད་དེའི་ཐ་ན་ཁོང་ཚོས་ཡང།

ཟུར་པ། ཕུན་རབ། བློ་བཟང་དར་རྒྱས་ལགས་ནང་བཞིན་མི་དྲང་པོ་དང་ཡ་རབས། རྒྱལ་བ་རིན་པོ་ཆེ་ལ་དད་གུས་ཆེན་པོ་དེ་འདྲ་དེང་སང་ཧ་ཅང་དཀོན་པོ་རེད་ཅེས་ཁོང་ལ་རྒྱུས་ཡོད་བཀའ་ཟུར་བསྟན་འཛིན་དགེ་བྱེད་ལགས་ནས་དྲན་གསོ་གདེང་འཇོག་གནང་གདའ། བཙན་བྱོལ་བོད་གཞུང་གི་དཔལ་འབྱོར་བཀའ་བློན་དང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་ཐོག་མ། སོགས་ཀྱི་ཐུགས་འགན་བཞེས་མྱོང་བ་བྲབ་ཚེ། ཕུན་རབ་བློ་བཟང་དར་རྒྱས་ལགས་མཆོག་ཉེ་ལམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་བཞུགས་སྒར་དུ་སྐུ་ཚེའི་འཕེན་པ་རྫོགས་པར། བོད་མི་སྒྲིག་འཛུགས་ཀྱི་བཀའ་ཤག་ནས་བློ་ཕམ་དང་སྦྲགས། མཛད་གཙོ་རྣམ་པས་དབུས་ལྷན་ཁང་ཁག་གི་དྲུང་ཆེ་རྣམ་པ་དང་སྲི་ཞུའི་ལས་བྱེད་སོགས་ཀྱིས་བསྔོ་སྨོན་གནང་ཡོད་པ་བཞིན་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཁོང་དང། ལྷན་དུ་ཕྱག་ལས་གནང་མྱོང་བ་བཀའ་ཟུར་བཀྲས་མཐོང་བསྟན་འཛིན་དགེ་བྱེད་ལགས་ཀྱིས་ཕུན་རབ་བློ་བཟང་དར་རྒྱས་ལགས། ནང་བཞིན་མི་དྲང་པོ་དང་ཡ་རབས་རྒྱལ་བ་རིན་པོ་ཆེ་ལ་དད་གུས་ཆེན་པོ་དེ་འདྲ་དེང་སང་ཧ་ཅང་དཀོན་པོ་རེད་ཅེས་ཁོང་གི་སྐུ་ཚེའི་ལོ་རྒྱུས་ལ་གདེང་འཇོག་ངོས་འཛིན་གནང་གདའ། ཨ་ནི་ད་ལྟ་སྐུ་ངོ་སོ་ར་ཅིག་ད་ཅི་གར་སོ་ར་མི་དྲང་པོ་ཡ་རབས་ཨ་ནི་རྒྱལ་བ་རིན་པོ་ཆེ་ལ་དད་གུས་ཆེན་པོ་དེ་འདྲས་སོ་ར་དེ་འདྲས་མི་ཨ་དེང་སང

ཕུན་རབ་བློ་བཟང་དར་རྒྱས་ལགས་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོ་ནས་བཟུང་སྟེ་དབུས་གཙང་ཕྱོགས་ཀྱི་སྤྱི་འཐུས་སྐབས་གསུམ་རིང་གནང་ཡོད་པ་མ་ཚད་སྤྱི་ཁྱབ་འདེམས་བསྐོ་ལྷན་ཚོགས་ཀྱི་ཚོགས་མི་དང་གཙོ་འཛིན་བཅས་ཀྱི་ཐུགས་འགན་ཀྱང་བཞེས་མྱོང་ཡོད་པས་སྐབས་དེ་ཤེད་དུ་བཀའ་ཟུར་བཀྲས་མཐོང་བསྟན་འཛིན་དགེ་བྱེད་ལགས་ནས་སྐུ་སྒེར་ཡིག་ཚང་དུ་ཕྱག་ལས་གནང་སྟེ་ཚོགས་ཆེན་རིམ་པའི་ཐོག་བཀའ་མོལ་དང་ཞལ་འཚོ་བའི་མུ་ལ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལ་ཕུན་རབ་བློ་བཟང་དར་རྒྱས་ལགས་ནས་དཔལ་འབྱོར་བཀའ་བློན་གྱི་ཐུགས་འགན་བཞེས་སྐབས་བཀའ་ཟུར་བསྟན་འཛིན་དགེ་བྱེད་ལགས་ཀྱང་བཀའ་བློན་ཡིན་པ་སོང་མཉམ་དུ་ཕྱག་ལས་གནང་བའི་བརྒྱུད་རིམ་ནང་ཁོང་ཐུགས་གཤིས་འཇམ་པོ་ཡིན་ནའང་གནས་ཚུལ་འགག་འཕྲང་དོག་ས་ལ་མཁྲེགས་པོ་དང་བློ་སྟོབས་ཡོད་པ་གཅིག་གནང་ཐུབ་མི་ཞིག་རེད་ཅེས་འགྲེལ་བརྗོད་གནང་གདའ།

འཚེ་མེད་ཚོང་ཡོད་པ་དང་དུས་མཚུངས་བུ་རམ་བློ་བཟང་དར་རྒྱས་ལགས་སུ་ཧ་ཅང་ཐུགས་ཕམ་དང་ཐུགས་ཚོར་ཆེན་པོ་བྱུང་བ་འགྲེལ་བརྗོད་གནང་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གིས་བོད་ནང་མེ་འཁོར་ལྕགས་ལམ་རྒྱ་སྐྱེད་བཏང་ཡོད་པ། རྒྱ་ནག་གི་རྒྱབ་ཤ་དཀར་པོའི་སྙན་ཐོའི་ནང་གསལ་སྟོན་བྱས་ཡོད་པ་རེད་གདའ། དེའང་བོད་ནང་མེ་འཁོར་ལྕགས་ལམ་གྱི་རྨང་གཞི་འཛུགས་སྐྲུན་ནས་ཧ་ཅང་རྒྱ་སྐྱེད་ཕྱིན་ཡོད་པ་དང་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་བོད་ནང་མེ་འཁོར་ལྕགས་ལམ་རིང་ཚད་བདུན་བརྒྱ་བཅུ་མེད་གཅིག་ཙམ་ལས་མེད་ཀྱང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཀི་ལོ་མི་ཀྲེར་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་དགུ་བར་རྒྱ་སྐྱེད་བཏང་ཡོད་པ་རྒྱ་ནག་གཞུང་གི་དྲིལ་བསྒྲགས་ལྷན་ཁང་གིས་བཏོན་པའི་རྒྱབ་ཤ་དཀར་པོ་ཟེར་བའི་སྙན་ཐོའི་ནང་གསལ་སྟོན་བྱས་ཡོད་པ་རེད་གདའ། རྒྱ་ནག་གཞུང་གིས་བོད་ནང་སྐྱེལ་འདྲེན་ཡར་རྒྱས་གཏོང་རྒྱུའི་ཁས་ལེན་བྱས་པ་བཞིན་ཧ་ཅང་མྱུར་པོའི་ཐོག་ནས་འགྲོ་བསྐྱོད་ཐུབ་པའི་མེ་འཁོར་བོད་ཀྱི་རྒྱལ་ས་ལྷ་ས་བར་མཐུད་ཐབས་བྱས་ཡོད་པ་རེད་གདའ། ཡིན་ནའང་ལྷ་ས་ནས་གཞིས་ཀ་རྩེ་བར་གྱི་ཧ་ཅང་མྱུར་པོའི་ཐོག་ནས་བསྐྱོད་ཐུབ་པའི་འགྲོ་ལམ་བཟོ་སྐབས། འཐབ་ཇུས་ཀྱི་ཐོག་ནས་དཀའ་ངལ་འཕྲད་ཡོད་པ་རེད་ད། དེ་ནི་འགྲོ་ལམ་དེ་དག་དམག་མི་དང་ཞི་བའི་མི་མང་གཉིས་ཀྱི་ཆེད་དུ་ཡིན་ནའང། དེས་རྒྱ་ནག་གི་དམག་མིའི་འཐབ་ཇུས་ཐོག་ཕན་ནུས་ཆེ་བ་ཡོང་རྒྱུའི་བློ་འཚབ་མཛད་བཞིན་ཡིན་པ་རེད་ད། དེ་བཞིན་བོད་ནང་ཧ་ཅང་མྱུར་པོའི་ཐོག་ནས་བསྐྱོད་ཐུབ་པའི་མེ་འཁོར་ལྕགས་ལམ་རྒྱ་སྐྱེད་གཏོང་བའི་ལས་གཞི་དེ་ས་བབ་ཆགས་སྟངས་གི་ཐོག་ནས་ཁྱིམ་མཚེས་རྒྱལ་ཁབ་ཚོས་རྒྱ་ནག་གི་ཀུན་སློང་ལ་དོགས་པ་བྱ་དགོས་པ་དང་ས་མཚམས་རྩོད་རྙོག་ཐོག་ལའང་རྙོག་དྲ

རྒྱ་ནག་ནང་ཕྱི་རྒྱལ་གྱི་ཡུལ་སྐོར་བ་ཡོང་མི་མང་དུ་སོང་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་རོས་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་ཕྱི་འབྲེལ་ལས་ཁང་གིས་ཝི་ཟའམ་ཐོངས་མཆན་ལ་དངུལ་སྤྲོད་མི་དགོས་པའི་སྲིད་ཇུས་དེའི་ཐོག་ནས་ཕྱི་ནས་ཡུལ་སྐོར་བ་ཡོང་མིའི་ཐོག་ལ་གྲུབ་འབྲས་ཐོན་ཡོད་པ་གསལ་པོ་ཡིན་པ་དང་དེའི་ཐོག་ནས་ཡུལ་སྐོར་བ་ཚོའི་འགྲོ་སྐྱོད་ཀྱི་ཐད་ལས་སླ་རུ་བཏང་ཡོད་པ། ཁ་རྩང་གཟའ་མིག་དམར་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་སྤེལ་གདའ། དེའང་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝན་པིན་གྱིས་གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ་རྒྱ་ནག་གི་ཐོངས་མཆན་རིན་མེད་ཀྱི་སྲིད་ཇུས་སྐོར་དྲི་རྩད་ཞུ་སྐབས་སུ་སྲིད་ཇུས་དེ་མདུན་བསྐྱོད་མཛད་བཞིན་ཡོད་པ་མ་ཚད་ཐོངས་མཆན་གྱི་སྲིད་ཇུས་དེའི་ཐོག་ནས་མུ་མཐུད་དེ་དགོས་ངེས་ཀྱི་ཆ་རྐྱེན་དང་མཐུན་རྐྱེན་བསྐྲུན་པའི་ཐོག་ནས་ས་མཚམས་ཕན་ཚུན་འགྲོ་སྐྱོད་མཛད་པར་སྟབས་བདེ་རུ་གཏོང་རྒྱུ་ཡིན་ལུགས། ཞུས་ཡོད་པ་དང་སྲིད་ཇུས་དེའི་ནང་ཡོ་རོབ་ཀྱི་རྒྱལ་ཁབ་མང་པོ་ཞིག་དང་མ་ལེ་ཤི་ཡ་བཅས་ཚུད་ཡོད་པ་རེད་ད། དེ་ནི་དེ་རིང་གི་ཕ་ཡུལ་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་ཕྱིའི་དྲ་རྒྱའི་བརྒྱུད་ལམ་དག་རྒྱ་ནག་ནང་ཡོངས་སུ་བཀག་ཡོད་པས་མི་མང་པོ་ཞིག་གིས VPN ཟེར་བའི་མཉེན་ཆས་བེད་སྤྱོད་བཏང་ནས་འཛམ་གླིང།

རྒྱ་ནག་ནང་ལོགས་ཀྱི་མི་ཚང་མས་ཕྱི་ཡི་རྒྱལ་ཁབ་ཀྱི་དྲ་རྒྱའི་ཁོངས་སུ་འཛུལ་ཐབས་ཀྱི VPN། ཅེས་པའི་དྲ་རྒྱའི་མཉེན་ཆས་དེ་གཏན་ནས་བེད་སྤྱོད་གཏོང་མི་ཆོག་པ་དང། གལ་ཏེ་མཉེན་ཆས་དེ་བེད་སྤྱོད་བཏང་ཚེ་ཁྱོད་ཀྱིས་གནས་ཚུལ་གང་ཞིག་གི་སྐོར་ལ་བལྟས་མིན་གྱི་གནས་སྟངས་མིན་པར། མཉེན་ཆས་དེའི་ཁ་ཕྱེས་པ་ཙམ་གྱིས་ཁྲིམས་འགལ་ཆགས་ཀྱི་ཡོད་ཅེས་འདི་ལྟར་བསྒྲགས་འདུག།

དེ་ནི་དགྲ་བོའི་ཐད་རྒྱབ་སྐྱོར་དོན་གྱི་གྲ་སྒྲིག་བྱས་པའི་ཆབ་སྲིད་དང་ཁྲིམས་འགལ་སོགས་ཀྱི་རྒྱབ་གཉེར་ལ་ཆགས་ཀྱི་ཡོད་ལུགས་བརྗོད་དེ། རྒྱ་ནག་གི་བཅའ་ཁྲིམས་དོན་ཚན་ཉིས་བརྒྱ་བརྒྱད་ཅུ་གྱ་ལྔ་པའི་གཏན་འབེབས་ལྟར་ན། གནས་ཚུལ་ཚབས་ཆེན་ཡིན་ན་ལོ་གསུམ་མན་གྱི་དུས་བཀག་བཙོན་འཇུག་དང་ཡང་ན་བཀག་ཉར་དང་དངུལ་གྱི་ཆད་པ་ཕོག་རྒྱུ་ཡིན་པས་མ་ཚད། གནས་ཚུལ་ཆེས་ཚབས་ཆེན་ཡིན་ན་ལོ་གསུམ་ནས་བདུན་བར་གྱི་དུས་བཀག་བཙོན་འཇུག་དང་དངུལ་གྱི་ཆད་པ་ཕོག་རྒྱུ་ཡིན་ལུགས་སོགས་བསྒྲགས་འདུག།

ནི Android གྱི་མ་ལག་ཡིན་ན Android གྱི App Store དེ་ནས་ཕབ་ལེན་བྱེད། ད་ཡིན་ནའི་ཕབ་ལེན་བྱེད་ས་མེད་པ་བཟོ་ཡ་གི་ད་ཆ་རྐྱེན་གཅིག་དཔེར་ན Apple ཡིན་ན Apple གྱི་ནང་ལོགས་ལ་ཡོད་པའི VPN མང་པོ་ཅིག་མར་བཏོན་དགོས་ཡ་བྱུང་ཡོད་ད་དེ་འདྲའི་བྱེད་དུས་སྐབས་ལ་ནི་གཅིག་དང་པོ་ནས་ད་མི་མང་རང་ལ་ད་འདི་བེད་སྤྱོད་བཏང་ན་འགྲིག་གི་མ་རེད་ལ་ད་གསལ་བསྒྲགས་གནང་ཡ་ཡིན་ནའི་རེད་དེ་འདྲའི་གི་ལས་འགུལ་མང་པོ་ཅིག་སྤེལ་དེ་དང་མཉམ་དུ་ནི་འཕྲུལ་ཆས་བཟོས་ཉའི་ནང་ལོགས་ནས་འཕྲུལ་ཆས་དེ་ཡང་ལེན་ས་མེད་པ་ཅིག་བཟོ་ཡ་གི་ད་དེ་ཉིས་སྟོང་བཅུ་དྲུག་བཅུ་བདུན་ནས་དེ་དམ་དྲག་ཆེ་རུ་ཅིག་འགྲོ་ཡ་ལོང། རྒྱ་ནག་གཞུང་གིས་སྤྱི་ཡི་ཆ་ནས་ཕྱི་ཡི་དྲ་རྒྱའི་རྒྱུད་ལམ་དག་རྒྱ་ནག་ནང་ཡོངས་སུ་བཀག་སྡོམ་བྱས་ཡོད་པས། མི་མང་པོ་ཞིག་གིས VPN ཅེས་པའི་མཉེན་ཆས་བེད་སྤྱོད་བཏང་ནས། འཛམ་གླིང་ཕྱི་ཡི་གནས་ཚུལ་ལ་ལྟ་ཉན་བྱ་ཐབས་བྱེད་ཀྱི་ཡོད་པ་རེད། ཡིན་ནའང་རྒྱ་ནག་གཞུང་གིས་དེ་ལྟར་བྱེད་མཁན་དག་ལ་དམིགས་བསལ་གྱི་ཁྲིམས་འགལ་ནག་ཉེས་འགེལ་གྱི་ཡོད་པ་དང། དེས་མ་ཟད་རྒྱ་ནག་ནང་ཁུལ་གྱི་དྲ་རྒྱའི་ཁྱབ་ཁོངས་སུ་ཡང་ནང་ཁུལ་གྱི་བཀག་སྡོམ་སྲིད་ཇུས་མང་པོ་ཞིག་ལག་བསྟར་བྱེད་ཀྱི་ཡོད་དེ།

ཅིང་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།